ཉིས་སྟོང་དྲུག། དྲུག་ལ་འགོ་ཚུགས་ཤག་དེ་ནས་ད་དེ་འཛུགས་དགོས་དོན་རྒྱུ་མཚན་མང་པོ་ཞིག་འདུག་ད་གཙོ་བོ་གསུམ་གསུང་གི་འདུག་ད་ཡིན་པ་ནི་ད་འདས་ཀྱི་ད་ང་ད་ཉིན་ད་ད་ལོ་ཚུལ་བྱེད་བྱེད་ད་ང་དེ་ན་ནི་ཐད་ཀར་འབྲེལ་བ་ཆགས་ཡོད་དུས་ཙམ་པ་ཡང་དེ་ནས་ངས་ད་ང་རང་ཚོ་གི་གཙོ་འཛིན་རེད་ཨང་དེ་མེད་པའི་ཉི་མ་ད་དྲུག་ཡིན་ད་འདས་བྱེད་ལ་རྒྱ་མིག་དམར་ལགས་རེད་ཨང་ཉི་མ་ཞེ་འདང་ཡོད་རེད་ཨང་ཁོ་རང་ཚོ་ལ་བཀའ་མོལ་ཞུ་དུས་ཙམ་པ་ཡང་བོད་ཤོར་བྱས་རྗེས་དེ་ནས་རྒྱ་གར་ཡང་གཞིས་ཆགས་མང་པོ་ཅིག་ད་དེ་རིམ་པས་རིམ་པས་ཕྱི་རྒྱལ་ཁག་ལ་དེ་ནས་རྗེས་ད་སུད་སི་བོད་པ་མང་པོ་ཅིག་ཕར་ཕེབས་ཡང་དེ་ནས་ཕྱི་རྒྱལ་ཡང་ད་ལྟ་བྱས་ན་ཕྲུ་གུ་ཕྱི་རྒྱལ་གྱི་ད་ལུང་པ་འདྲ་མི་འདྲ་ལ་སྐྱེས་ནས་བསྡད་དུས་ཙམ་པ་ཕྲུ་གུ་ཆེན་པོ་ཆགས་ཡོང་དུས་ཁོར་ཡུག་སྦད་ཁག་ཁག་ཅིག་ཡིན་དུས་འདིའི་ནང་ལོགས་ལ་ཡོད་པའི་གི་ཨ་ཝ་ཚོ་མང་པོ་ཅིག་གི་ནང་ལོགས་ལ་ཕ་མའི་གི་འདུན་པ་ཡོད་པ་ཡིན་ནའི་རེད། ཡིན་ན་ཡང་གནས་སྟངས་དང་ཁོར་ཡུག་དེ་འདྲ་མང་པོ་ཞིག་ལ་བརྟེན་པས་ཀྱི་བོད་སྐད་ཀྱི་དེ་བཀའ་མོལ་གནང་ཡག་རེད་བོད་པའི་གི་ད་ཅིག་གོ་རིག་གཞུང་རེད་དེ་འདྲའི་ཐོག་ལའང་ཅིག་ཞན་པོ་ཡོད་པ་ཅིག་མང་པོ་ཅིག་གི་ཚོར་སྣང་བྱུང་ཨང་ད་ལྟའི་ཆ་ལ་ད་ང་ཚོས་ཅིག་གཟའ་མཇུག་སློབ་གྲྭ་ལ་སོགས་པ་དེ་འདྲའི་ད་དེའི་ཐོག་ལ་ད་སེམས་འཚབ་མང་པོ་ཡོད་དུས་ཨང་སྔོན་མ་ནས་དེ་འདྲ་ཡོད་པ་འདྲ་ཨང་དེ་ཡིན་དུས་ཨང་ཁོ་རང་ཚོ་ད་ཅིག་ང་རང་ཚོ་ད་རྒྱ་གར་སྤྱི་ཚོགས་ནང་ལོགས་ལ་ཨང་ཅིག་སློབ་གྲྭ་ཆེ་ཤོས་ཅིག་དེ་འདྲ་ད་ལྟ་བོད་ཁྱིམ་སློབ་གྲྭ་ཡིན་དུས་ཨང་བོད་ཁྱིམ་སློབ་གྲྭའི་ནང་ལོགས་ལ་སློབ་ཕྲུག་ཚོ་ཆུ་ཕལ་ཆེར་ཅིག་ཟླ་བ་གཅིག་ལྷག་ཅིག་ཀྱང་བསྡད་ཡ་ང་རང་ཚོ་ལུགས། ཁ་ཚ། སློབ་གྲྭའི་གི་ད་ཁོ་རང་ཚོ་མཛད་རིམ་ཇི་སྲིད་ཨང་དེའི་ནང་མཉམ་ཞུགས་བྱས་པ་ཡིན་ན་ཁོ་རང་ཚོ་སྐད་ཡིག་རེད་ཨང་ཕལ་སྐད་གོམས་གཤིས་རེད་དེ་འདྲས་ཅིག་ཁོ་ཚོར་ཕན་གྱི་རེད་བསམ་པ་ཅིག་དེ་རེད་ཤག་ཨང་གཉིས་པ་དེ་ད་ཁོ་རང་ཚོས་ད་སྐད་ཡིག་ད་སྐད་ཡིག་བཀའ་མོལ་གནང་སྟངས་རེད་བོད་ཡིག་ཐ་ན་འབྲི་སྟངས་རེད་ཨང་ད་འདོད་འདི་ག་ལ་ད་ཅིག་ཆོས་ཕྱོགས་ཀྱི་ཐོག་རེད་ད་དེ་འདྲས་ཐོག་ལ་ཅིག་བྱས་ཨང་གཉིས་པ་དེ་ཁོ་རང་ཚོ་ད་ད་ད་ཕ་གིའི་ཕྱི་རྒྱལ་ཁག་གི་སློབ་གྲྭ་ཁག་དེ་འདྲས་ལ་ཕར་བལྟ་དུས་ཙམ་པ་ཡང་གནས་སྟངས་སྦད་དེ་དྲག་ག་བྱས་ད་དཔལ་འབྱོར་ཐོག་ནས་ཡིན་ནས་ཕྱི་དངོས་པོའི་ཐོག་ནས་ད་ཡར་རྒྱས་ཕྱིན་འགྲོ་ཡིན་དུས་འགྲོ་སྟངས་སྦད་ཁག་ཁག་ཡིན་དུས་ཡང་མཚམས་མཚམས་ཁོ་རང་ཚོ་གི་འདི་མ་གཏོགས་འཛམ་བུ་གླིང་ཚང་མ་འདི་འདྲའི་འདྲ་བོ་ཅིག་ཅིག་མཐོང་དུས་ཙམ་པ་ཡང་འགྲན་བསྡུར་བྱེད་ས་དང་མཚུངས་བསྡུར་བྱེད་ས་མེད་དུས་ཙམ་པ་ཡང་ང་ཚོ་བོད་པའི་གི་ད་སླབ་གྲྭ་ཁག་ཅིག་ལ་སླེབས་ཡོང་དུས་ཙམ་པ་བོད་པའི་སླབ་གྲྭ་ཁག་གི་ནང་ལོགས་ལ་ཡང་སློབ་ཕྲུག་ལོ་ཚད་གཅིག་པ་ཡིན་པ་མང་པོ་ཅིག་ཅིག་གོ་དཀའ་ངལ་གཅིག་ཕྱི་དངོས་པོའི་གི་མཐུན་རྐྱེན་དེ་འདྲས་མེད་པ་ཡིན་ནའི་ཡང་གཅིག་བོད་པའི་རིག་གཞུང་དང་དེ་འདྲས་ཐོག་ལ་སློབ་སྦྱོང་གཅིག་བྱེད་ཡོང་དུས་ཙམ་པ་ཡང་ཁོ་རང་ཕ་གིའི་ཁྱིམ་ཚང་ནང་བསྡད་བྱས་བྱས་ཉིན་རེ་ཉིན་རེ་གྱི་ཁྱིམ་ཚང་འགྲོ་སྟངས་དང་རྒྱ་གར་ཡང་ག་འདྲས་འགྲོ་གི་ན་འདི་ཉམས་མྱོང་ཡག་པོ་ཅིག་བསགས་པ་ཡིན་ན་ཁོ་རང་ཚོ་ཡང་གཅིག་གོ་ཚ་ནོག་ཅིག་ཡོང་གི་ཡོད་པ་ཅིག་ཀྱང་མཚུངས་བསྡུར་བྱེད་ཡས་ཅིག་ཀྱང་ཡིན་ཤག་ཤག་བྱས་མེད་པ་བྱས་བོད་པའི་སློབ་གྲྭ་ཁག་ཅིག་ཏུ་བྱས་ཨ་འདི་མ་ཟད་ད་རྒྱ་གར་ལ་ཕེབས་དུས་ཙམ་པ་ཡང་ང་ཚོ་གི་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དེར་བཞུགས་ཡོད་རེད་ཨང་ཨ་འདི་མ་ཟད་ང་ཚོ་ད་བོད་གཞུང་གི་ད། ཚོགས་པ་དང་ལྷན་ཁང་མང་པོ་ཡོད་རེད་ཨང་དེ་གར་ཡང་ཁོང་ཚོས་སྐོར་སྐྱོད་འདྲ་པོ་ཕྱིན་འདི་འདྲས་བྱེད་དུས་ཙམ་པ་ཡང་བོད་པའི་གི་གཞུང་ཨང་དེ་གི་འགྲོ་སྟངས་ག་འདྲས་ཡིན་པའི་གནས་སྟངས་དང་ལྷན་ཁང་མང་པོ་ཡོད་རེད་བ་ཚང་མའི་སྐོར་གོ་རྟོགས་ཡག་པོ་ཡོང་ཡས་རེད་ཨང་ད་གལ་ཆེ་ཤོས་དེ་ནི་ང་ཚོས་ད་ལྟ་རྒྱ་གར་ལ་ལས་བྱེད་བྱེད་མི་ཡོད་དེ་ཁོང་རང་ཚོ་བོད་སྐད་བོད་སྐད་བཀའ་མོལ་གནང་དང་དེ་ཆེད་ཨ་མི་བོད་ཡིག་དུ་འཛུགས་ཅི་ཡར་སྐད་བཏང་དང་ཅི་རེད་ཨ་འདི་ག་ནས་ག་ཚོད་རེད་ད་ཅིག་ཨ་སྲོལ་རྒྱུན་རིག་གནས་དེ་འདྲ་ཡོད་རེད་ད་ཅིག་རོལ་དབྱངས་དེ་འདྲའི་ཐོག་ནས་རེད་གཞས་གཏོང་ཡ་ནི་ཅིག་ཨོ་དེ་འདྲས་རེད་ཅིག་ད་མི་རྒྱུད་དེ་འདྲས་རེད་ཞེས་ཨ་ག་འདི་བོད་པ་འདི་ད་སུ་ཞིག་གིས་བོད་སྐད་ཀྱི་རྒྱལ་ཁབ་དེ་འདྲ་ལ་བསྡད་ན་ཁོ་ཚོས་ཡང་ཅིག་འདི་སེམས་ཁམས་དང་གང་ཅིའི་ཐོག་ནས་ཕྱི་རྒྱལ་གྱི་ལུགས་སྲོལ་དེ་མ་འདུག་བོད་པ་དེ་ཨ

ད་ག་ནང་བཞིན་ཁོང་ཚོས་ཉིན་ལྟར་བྱེད་སྒོ་ཁག་ག་རེ་ག་རེ་བྱེད་དགོས་ཀྱི་ཡོད་ན་དེ་ཚོའི་སྐོར་ལ་ངོ་སྤྲོད་ཅིག་གནང་རོགས་གནང་ད། ལགས་སོ་ལགས་སོ། ད་ང་ཚོའི་ད་འདས་ད་ཁ་སང་ཁ་ཉིན་འདས་པ་ལ་ད་ངས་ཐོ་གཞུང་བྱེད་ཉེར་འདུག་ཟེར་ཏེ་ལན་འདེབས་བཟང་པ་ཡ། དངོས་དེ་ལ་ང་ཚོ་བདུན་ཅུ་རྩ་བཟང་པ་དེ་མི་འདུག་ཡིན་ནའི་ད་ད་ལྟའི་ཆ་ལ་སློབ་ཕྲུག་གཉིས་གསུམ་ཅིག་ཡང་ཕར་ལོག་ཕྱིན་ཡང་དེ་ཡིན་དུས་ད་ད་ལྟ་ད་དུས་བཟང་པ་ཨ་རི་ནས་ཁྱོན་བསྡོམས་བརྒྱ་དང་གཉིས་འདུག་ཨ་ནི་ཨ་རི་ནས་བརྒྱད་ཅུ་གྱ་གསུམ་བྱས། ཁེ་ནེ་ཌ་ནས་བཅུ་གཅིག་བྱས། སྦེལ་ཇི་ཡམ་ནས་གཅིག་བྱས་གཅིག་ཕར་ལོག་རེད། ཧྥ་རན་སི་ནས་གསུམ་བྱས་སུའུ་ཙེར་ལན་ནས་ཡང་བཞི་བྱས་ཨང་ཁྱོན་བསྡོམས་བརྒྱ་དང་གསུམ་འདུག་གྲངས་ཚད་དེ་རེད། ཟླ་ཉིན་ཚད་གཞི་བྱས་ན་ཟླ་ཉིན་ད་ད་ཏོག་དབྱིབས་ན་ཚ་གི་རྗེས་ལ་ད་ལོ་གཉིས་ཀྱི་རྗེས་ལ་ནད་ཡམས་འདིའི་རྐྱེན་པས་ཀྱི་ཨ་ནི་དེ་ཟླ་ཉིན། ཨེ། ཉི་ཤུ་རྩ་རྩ་མ་གཏོགས་མེད་ཉི་ཤུ་རྩ་ལྔ་རྩ་དྲུག་ཅིག་མ་དོ། ཨེ། མེད། ད་ད་རེས་དེ་ལ་བརྒྱ་དང་གསུམ་བཞི་འདུག་པས་འབོར་ཆེན་པོ་འདུག་ཟེར་ཏེ་ཞག་ད་མཛད་རིམ་དེ་ད་འདི་ཡིན་འདི་བསམ་པ་ཡང་ཁོ། ཅིག་ཁོ་ཆ་ཞིག་བསྟེན་དགོས་འདུག་བསམ་པ། ང་ཚོས་ད་ག་འདྲས་བྱེད་ཀྱི་ཡིན་ན་བསམ་འཆར་དང་པོ་འདི་འདྲས་ཅིག་མང་པོ་ཡོང་གི་ཡོད་པས་ཀྱི་ང་ཚོས་དེ།

གསུམ་དང། རེད་གསུམ་དང་ཕྱེད་ཀ་ནས་ཡང་བཞི་དང་ཕྱེད་ཀ་དེ་འདྲ་ཅིག་ནའང་ང་ཚོ་ཡིག་གཟུགས་དེ། བོད་པའི་ཡིག་གཟུགས་ཁོ་རང་ལ་སྤྱད་དེ་ཨ་ནི་ང་ཚོ་དེ་ཚོ་རྡོ་རྗེ་ལགས་ཟེར་བྱས་ཡང་ཁོང་དཔེ་ཡག་པོ་ཡོད་རེད་ད་ད་ལྟའི་ཆ་ལ་ད་ང་ཚོ་འཆར་གཞི་ཅིག་བཏིང་བྱས་ད་ལྟ་གཟའ་པ་སངས་སང་ཉིན་གནངས་ཉིན་ང་ཚོ་ཅིག་ཡང་རྒན་ལགས་རྣམ་པ་ཚང་མ་ད་ཨ་མ་ལགས་ཚོ་ཅིག་འཛོམས་ཀྱི་ཡོད་ང་ཚོ་འདི་འདྲ་རེ་རེ་འཛོམས་མེད་བྱས་ནས་ཡིན་ཡང་ད་ང་ཚོ་ཅིག་རི་མོ་རྒན་ལགས་ཁ་སང་རག་མ་སོང་ད་དེ་རིང་ང་ཚོ་གཏན་འཁེལ་སོང་ཨ་རི་མོ་རྒན་ལགས་ཅིག་ང་ཚོ་ཅིག་བྱས

འདི་འདི་རེད་ད་ལྟ་ང་ཚོས་མཐུན་རྐྱེན་དམིགས་བསལ་དེ་འདྲ་ག་གས་ཡོད་མ་རེད་གང་ཡིན་ཟེར་ན་ཕི་ནས་ཚུར་སླེབས་བྱས་ཡང་ཕ་གས་ཨ་རིའི་ནང་བཞིན་གྱི་མཐུན་རྐྱེན་དེ་འདྲ་བསྐྲུན་ཡ་འདི་འདྲ་ཡོང་གི་མ་རེད་བ་ཨ་རི་རེད་ཕྱི་རྒྱལ་ནང་བཞིན་བྱས་ཙང་སྙན་མང་ནི་ད་ལྟ་ཕ་མ་ཚོ་ལ་འདི་བྱས་བྱས་ཁོ་རང་ཚོ་ནས་ནི་སློབ་ཡོན་ལྟ་བུ་ཅིག་ད་ལྟ་དགོས་ཌོ་ལར་ལྔ་བརྒྱ་ལྔ་བརྒྱ་ཅིག་ཨ་འདི་འདྲས་ཅིག་ཡར་བསྡུས་གནང་གི་འདུག་ཨ་དེ་དེ་བྱས་ན་ཨ་འདི་འདྲས་བྱས་ཡང་ཆུ་ལོག་དེ་བ་ལ་ཕེབས་དགོས་ཨ་ད་འདི་འདྲས་ཅིག་ཡང་ཅིག་སྐྱེས་དགོས་འདི་འདྲས་ཉེན་ཁ་བཟང་ཅིག་འདུག་ཨ་ནི།

ནའོ་ནའོ། འོ་ལགས་སོ། ད་དེ་ནས་ད་རེས་ཀྱི་དབྱར་དུས་ཀྱི་ཟབ་སྦྱོང་དེ་གནང་ཡ་དབུ་འཛུགས་གནང་རྗེས་ད་ཧ་ལམ་བདུན་ཕྲག་གཉིས་ཙམ་ཅིག་འགྲོ་གི་ཡོད། གཅིག་ལྷག་ཟེར་རོ། གཅིག་ལྷག་ཅིག་འགྲོ་གི་ཡོད་རེད་བ། ཨ་ནི་དུས་ཡུན་དེའི་ནང་ལ་ཡ་ད་ཕྲུ་གུ་ཚོའི་རྣམ་འགྱུར་ལ་གཟིགས་པ་ཡིན་ན་ཨ་ནི་རྒན་ལགས་ང་རང་ཚོའི་གཟིགས་ཚུལ་ར་ཅིག་ག་རེ་བྱུང་ན་ཟེར། ལགས་སོ། ད་ལྟ་ང་གཅིག་བཏང་ཉེ་ཡིན་དང་པོ་ཞུས་པ་ན་ང་དེ་གས། ཁ་རྩང་ཁོ་རང་ཚོ་མཉམ་དུ་དང་པོ་འགོ་བཙུགས་དུས་ཙམ་པ་ཡ་ཁོ་རང་ད་ལོ་གསར་པ་བཟོས་བྱས་བྱས་བྱས་བྱས་བྱས། ཚེས་གསུམ་རེ་ཁ་དུས་ཚ་ག་འདར་ང་ཚོས་འདི་བྱས་པ་ཡིན་ཁོ་ཚོས་ད་ཨིན་སྐད་ལ་ཞུས་ན Orientation ད་འགྲོ་སྟངས་འགྲོ་ལུགས་ག་འདྲ་ཡིན་པའི་གསལ་པོ་ཞིག་བཟོ་དགོས་དེ་གཅིག་ང་ཚོས་ད་ལོ་གསར་པ་བྱས་ཡིན་པ། ལགས། འདི་བྱས་བྱས་བྱས་དང་པོ་ཁོ་རང་ཚོ་ཡོད་པ་བྱས་ཕ་མ་རྣམ་པ་ཕེབས་ཨ་ནི་དེ་ནས་སློབ་ཕྲུག་རྣམ་པ་བྱས་ཨ་ནི་དེ་ནས།

སྙེ་མ་ཕེབས་མི་ཁོ་རང་ཅག་འདི་འདྲའི་ཕེབས་ཀྱི་མི་འདུག་ཨ། གསར་པ་ཡིན་དུས་ཙམ་པ་ད་གོ་གནས་དང་ཆ་ནས། ཨ་ཡིག་ཚང་ལ་ཡང་སེ་ཡང་སེ་ཁྲིད་ཀྱི་འདུག་ད་ལྟ་ངའི་དྲུང་ཡིག་ད་ལྟ་རྒྱའི་མིག་མངས་ལ་ཡོད་རེད་ཨ་ངས་ཁྲིད་ད་ག་ཡིན་དུས་ཙམ་པ་ཁོ་རང་ཕལ་ཆེར་ཡིན་ནའི་ད། དེ་རིང་ཆ་བཞག་པ་ཡིན་ནའི་རེད་ད། ཨ་ནི་ཕྱི་ལོགས་འདེབས་པ་ལ་མཛད་རིམ་མི་རེད་ཨ་ནི་ང་ཚོའི་ད་ལྟ། སི་ཨ་ཏི་ཡོད་རེད་གར་ས་ང་ཚོ། རྒན་ལགས་རྣམ་པ་ཚང་མ་ཅིག་མཉམ་འཛོམས་བྱས་ཨ་ང་ཚོའི། ད་ལྟ་དྲུང་ཡིག་དང་ང་ཚོ་ཚང་མ་ཅིག་ཕི་གའི་ཐུན་མོང་གི WhatsApp ཅིག་གླེང་སྟེགས་ཅིག་བཟོས་ཡོད་རེད། ཨ་འདི་ནང་ཉིན་རེ་ཉིན་རེ་བྱས་རིམ་ག་རེ་ཡོད་ཀྱི་དེ་ཚོ་ཚང་མ་ཕི་གའི་ནང་བླུག་གི་ཡོད་རེད་བླུག་བྱས་པ་ཙང་ཨ་འདི་ཡིན་འདི་ལྟ་དུས་ཙམ་པ་ལ་བུ་ཚོ་ད་ཚང་མ་ཅིག་ཁོ་རང་ཁོ་རང་ད་དཔུན་འགྱུར་བྱེད་ཀྱིན་བྱེད་ཀྱིན་འགྲོ་གི་འདུག་ཨ་ནི་ཨ་ད་ལྟ་དེ་ན་དཀའ་ངལ་འཕྲད་བཞག་པ་དེ་འདྲ་གལ་ཆེན་མི་འདུག་ད་ཁ་རྩང་ངེད་ཅག་ཨ་འདི་འདྲས་བྱས་བྱས་བྱས་ཨ་ནི་བུ་མོ་གཅིག་ཁོ་རང་གི་ད་དགོངས་པ་ཅིག་ཞུས་ཨ་བུ་མོ་དེ་འདྲ་གཞན་དག་ཅིག་འདུག་འདི་མོ་རང་དགོངས་པ་ཞུས་སོང་ཨ་ནི་དགོངས་པ་ཞུ་དུས་ཙམ་པ་ཡང་ངས་དྲུང་ཡིག་ཨ་དེ་གས་ཨ་ཁོ་ཉིམ་ཐོ་ཀ་མོས་ཞུ་གི་འདུག་པཱ་ལགས་ཕེབས་ཤག་ཨ་ཁོ་རང་མཉམ་དུ་ངས་ཡིག་ཚང་ལ་བྱས་བྱས་ངས་སྐད་ཆ་དྲིས་རྗེས་དགོངས་པ་ཞུ་དགོས་རྒྱུ་རྒྱུ་མཚན་གཙོ་བོ་གསུམ་ཅིག་ང་ལ་བཤད་རོགས་གྱིས་བཞི་ཅིག་མ་བཤད་རོགས་གྱིས་ད་གསུམ་གསུངས་སོང་ཨ་རྒྱུ་མཚན་ཡང་དག་འདུག་རྒྱུ་མཚན་ཁོ་རང་འདི་བྱས་བྱས་ལོ་བཅུ་གཉིས་རེད་ཡིན་གྱི་ཨ་དཔེ་དཔེ་དཔེ་སོ་སོ་གདིང་སྤོབས་ཆེ་ཨ་ནི་གཅིག་དངོས་གནས་བསམ་ཤེས་ཡོད་པ་ཨ་གཏིང་ཟབ་པོ་བསམ་བློ་བཏང་དགོངས་པ་འདི་འདི་འདྲའི་ཞུ་ངེས་ཅིག་ཡིན་ན་ཁོ་དཀའ་ངལ་ཅིག་འཕྲད་དུས་འདི་རེད་བཞག་ངས་ཐད་ཀར་ཞུས་པ་ཡིན་ན་དང་པོ་འདི་ཁོ་རང་མོ་རང་གིས་གསུངས་པ་བྱས་ན། གཅིག་རང་གིས་མང་པོ་ཅིག་འདི་རེད་འདུག་བ་ཕ་མ་གིས་ཡིན་གཅིག་མིན་གཅིག་འགྲོ་དགོས་རེད་ཟེར་འདི་འདྲའི་གསུང་གི་འདུག་བ། གང་ཟེར་ན་ཤ་ཚ་བྱས་བྱས་ང་ཚོའི་བོད་ཡིག་ཅིག་སྦྱང་དགོས་རེད་བསམ་བྱས། ཡིན་ནའི་ཁོ་རང་ཚོ་ཁོ་རང་ཚོ་ལ་ལ་འདྲ་བུ་མོ་འདི་གིས་འདི་གསུང་གི་འདུག་ང། འདི་ང་འགྲོ་དགོས་ཀྱི་བོད་སྐད་འདི་སྙིང་རྗེ་ཨུ་ཚུགས་རྒྱབ་བྱས་བྱས་ཨིན་ཇི་ཤེས་ཀྱི་ཡོད་ནའི་ད་བོད་སྐད་ཁོ་རང་རང་གི་ཐོག་ནས་འདི་འདྲ་རྒྱབ་གནང་སོང། ཨ་འདི་འདྲས་བྱས་བྱས་ང།

སློབ་གྲྭ་ཁག་ལ་དང་དགེ་རྒན་ཚོ་ལ་འདི་གཅིག་ཡིན་གཉིས་པ་འདི་ཡིན་ཨ་ནི་འདི་གསུང་གི་འདུག་ཨ་ང་ད་ལྟ་འདུག་བཅས་ཀྱི་སློབ་གྲྭ་ཁག་གི་ནང་ལོགས་ཀྱི་དེབ་དེ་ག་ཚོ་ལྟ་དུས་ང་ཕི་གའི་ཆུང་དུས་ནས་ཐོག་མར་བསྒྲིགས་ཡོད་རེད་བཟང་སྤྱོད་པ་དེ་འདྲས་ཀྱི་དེབ་ཁ་ཁ་རེད་ཤག་ཨ་ནི་འབུ་དག་དེ་འདྲས་དག་བསྒྱུར་བ་རྣམས་ཤིག་དེ་འདྲས་འདུག་གསར་པ་ཞིག་ད་འདི་གའི་དེབ་འདི་ནི་མི་འདུག་ཟེར་འདི་གསུང་སོང། ཨ་གསུམ་པ་དེ་འདི་གསུང་གི་འདུག་ཨ་ང་རང་བོད་ཡིག་སྦྱང་འདོད་ཡོད་འདི་ཡོད་དེ་ད་ལྟའི་ཆ་ལ་ང་རང་ཕར་ཕྱིན་བྱས་བྱས་ང་རང་རང་གིས་འདི་བྱེད་ཀྱི་ཡིན་པས་ད་ང་ལོ་ཚད་དང་གང་ཅིའི་ཐད་ནས་མི་འདུག་ང་དགོངས་པ་ཞུས་བྱས་བྱས་ང་ཕར་ཕྱོགས་ལ་ཕན་ཐོགས་ཀྱི་ཡིན་པས་ད་ལྟ་ངས་དེ་འཚར་ལོངས་བྱེད་མི་འདུག་འདི་འདྲས་བྱས་བྱས་ང་བཤད་སོང་ཨ་ངས་པཱ་ལགས་ཡོད་ཡོད་ར་ངས་ཀྱིས་དེ་ཞུས་བྱས་དཔེ་ཡག་པོ་རེད་ངས་ཁྱེད་རང་གིས་འདི་སྐད་ལོ་ཚད་འདི་སྐད་ཟེར་ལ་པ་པས་ཀྱིས་ཁྱེད་རང་གིས་ད་བྱེད་གོང་ནས་སོ་སོས་ཀྱིས་ཨ་ནི་གན་ག་རེ་ཡིན་མིན་ཆ་ཤེས་འདུག་ཚང་མ་གསུང་ཐུབ་འདུག་ཡིན་པ་ཡིན་ན་གཉིས་པ་ཅིག་འདུག་ཨ་ཞུས་ཡིན་ངས་གཉིས་པ་འདི་ཨ་ནི་ཨེ་ཅིག་ཚང་གི་གོ་རིག་ཚང་མ་ལ་མི་ཚེའི་ནང་ལོགས་ལ་དཀའ་ངལ་ག་རེ་ཡིན་ཅིག་ཡོང་སྲིད་གི་རེད་ཁོ་མེད་པ་བཟོ་ཡ་ཡོད་མ་རེད་ཁོ་སླེབས་དུས་རེ་འབད་སྡུག་སྒུར་བྱེད་ཡ་རེད་ཡིན་དུས་ཙམ་པ་ལ་ཁྱེད་རང་གི་ཅིག་ད་ལྟའི་ཆ་ལ་མེད་པ་ཡིན་ན་རིམ་པས་རིམ་པས་དེ་འདྲའི་སྐོར་ལ་དཀའ་ངལ་འདི་གདོང་ལེན་བྱས་མི་ཚེ་མུ་མཐུད་བྱས་བྱས་དེ་འདྲའི་ཆེད་ཨ་ནུ་ཞུ་མ་ལོ་ཚད་ཆེ་ལེ་བ་ནི་ཚུགས་ཕན་ཡ་དེ་འདྲའི་ཆེད་ནི་ཡིན་གི་རེད་བྱས་བྱས་དེ་འདྲའི་སྐབས་ལས་བྱུང་རང། ལོག་ལས་སྐལ་ལ་ཨེ་ནི་ད་ད་ལྟ་བུ་མོ་འདི་དཔེ་མཚོན་ད་བྱས་བྱས་ནས་ད་གཅིག་ག་རེ་ཟེར་རེད་སློབ་ཕྲུག་ཚོས་གདོང་ལེན་བྱེད་དགོས་ཡག་གི་གནད་དོན་ཁག་ཅིག་ང་ཚོས་ཏོག་ཙམ་ད་ཤེས་ཐུབ་ཡག་འདྲ་ཅིག་རེད་ཤག་འདི་མིན་པའི་གདོང་ལེན་གནང་དགོས་ཡག་གཙོ་བོ་རེ་བ་ག་རེ་ཆགས་ཀྱི་ཡོད་ན་ད་ག་ནང་བཞིན་ཟབ་སྦྱོང་འདི་བརྒྱུད་བྱས་ཕན་ཐོགས་ག་འདྲ་ཡོང་གི་ཡོད་མེད་དེ་ཚོའི་སྐོར་ལ་དཔེ་ཙམ་ཅིག་གསུང་གནང་དང། ལགས་སོ་ལགས་སོ། ད་གཅིག་དང་གདོང་ལེན་བྱེད་དགོས་ཡས་དེ་བཞིན་ད་ད་དེ་གཅིག་དང་ཁོར་ཡུག་ལ་ད་བརྩི་འཇོག་བྱེད་ཡས་དེ་རེ་བ་མེད། གང་ཡིན་ཟེར་ན་ཕ་གིའི་དུས་ཚོད་ཐུང་ཐུང་ཅིག་གི་ནང་ལོགས་ལ་ད་ཟླ་བ་གཅིག་ཉི་མ་ཕ་གིའི་ཁོར་ཡུག་རྦད་དེ་ཕྱི་རྒྱལ་ཁག་གི་ད་གནས་སྟངས་ད་དེ་ཚོ་དེ་འདི་ཟུང་འཛུགས་ཅིག་བྱས་པ་ཡིན་ན་རྦད་དེ་ཅིག་ངོ་ཕ་གིའི་ག་རེ་ཡིན་ནའི་ཅིག་གོ་བདེ་ཅིག་ད་གཙང་མ་ཅིག་ད་ད་དེ་འདྲས་ཅིག་ཡོད་རེད་བ། ཨ་འདི་ཡིན་དུས་ཙམ་པ་ཕ་མ་གི་ད་འཁྲིས་ལ་ཡོད་པ་བྱས་ཨ་ནི་ཅིག་ག་རེའི་ཐོག་ནས་ཡག་ག་ཡོད་དུས་ད་དེ་ཚུར་སླེབས་དུས་འདི་དེ་ད་དཔེར་ན་ཆབ་དུས་ཀྱི་དཀའ་ལས་ཅིག་ཁེལ་གི་རེད་ཨ་འདིའི་དཀའ་ལས་ད་ཁྱིམ་ཚང་མང་པོ་ཨ་བ་མང་པོ་ཅིག་ཡོད་དུས་ཙམ་པ་ཡང་ན་ཨ་མ་ལགས་གཅིག་གི་ད་འོག་ལ་མང་པོ་ཅིག་མཉམ་དུ་བསྡད་དུས་ཨ་ནི་འདྲ་མི་འདྲ་ཅིག་མཐོང་བསྡད་གི་རེད་བ་ནི་ཨ་ནི་ཅིག་གསང་སྤྱོད་ཡིན་ནའི་རེད་འདི་ཡིན་ནའི་ཚང་མ་ཅིག་ཕ་གིའི་ནང་བཞིན་མེད་དུས་ད་འདི་འདྲས་ལ་གོ་གདོང་ལེན་བྱེད་དགོས་ཡས་ཀྱི་ཨ་འདི་འདྲས་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་གཉིས་པ་དེ་ག་རེ་ལབ་ན་ད་ཕ་གིའི་སྒྲིག་གཞི་གི་འོག་ལ་ད་ཏག་ཏག་འགྲོ་དགོས་རེད་བ་ཨ་ནི་ང་ཕ་གིའི་སློབ་གྲྭ་ག་རེ་ཡིན་ནའི་གོ་ཅིག་སློབ་གྲྭ་ལ་ཕར་ཕྱིན་འདི་ནས་ཚུར་སླེབས་ཚུར་སླེབས་བྱས་བྱས་སོ་སོའི་ནང་ལ་ཨ་ནི་ཡིན་གྱིན་ད་ད་ཕ་གིའི་དེ་ཡིན་དུས་ད་ཕ་མ་ཚོ་གི་གཅེས་པོ་ད་ནི་ག་རེ་ཡིན་ནའི་ཟ་ཆོག་ཆོག་འཐུང་ཆོག་ཅིག་ཡིད་དུ་ཡོད་རེད་ད་ཡིན་ནའི་བེད་ལ་སླེབས་དུས་ག་རེ་གོ་དེ་ད་ལག་ཐོག་ཁ་པར་དེ་ཚོ་བེད་སྤྱོད་དེ་ཚོ་ནམ་སང་ད་མེད་པ་ད་དུས་ཚོད་དེ་སྟངས་མི་སྟངས་ཏག་ཏག་ཅིག་ཞོགས་ཀས་སྔ་པོ་བཞེངས་དགོས་ད་ཡར་དེ་ནས་མར་དེ་བྱས་བྱས་ཅིག་རང་ཕྱོགས་ད་གཞན་དུས་དགོས་དགོས་ད་དེ་འདྲས་འོང་དུས་ཚོད་ཅིག་ཁོ་རང་ཚོ་ད་དེ་དཀའ་ངལ་ཅིག་གདོང་ལེན་ཅིག་ཡོད་ད་ཨ་གཅིག་ནས་ཁོ་ཚོས་ཀྱི་ག་རེ་ཟེར་གི་རེད་ད་ཅིག་ཕྱི་ལོགས་བརྙན་པ་དེ་འདྲས་ཡོད་རེད་བ་ད་ག་ལ་ད་དེ་ཚོ་རང་སེམས་ཡང་སེ་ཁྲོམ་ར་འགྲོ་ཡག་ད་དེ་འདྲས་གང་ཡོད་མ་རེད་བ་འོང་དེ་ཡིན་དུས་དེ་འདྲས་གདོང་ལེན་བྱེད་དགོས་ཡག་གི་དེ་འདྲས་ཅིག་དེ་ཡང་ཁོར་ཡུག་ལ་ད་དཔེར་ན་ཆ་བཞག་པ་ཡིན་ན་ཅིག་ཁ་ལག་ད་དེ་འདྲས་ཐོག་ནས་ནམ་སང་ཡང་ཅིག་ཞེ་འཁྲིག་ཐེབས་ཡིན་དུས་ཙམ་པ་ཡང་ཡང་གཟུགས་པོ་གི་ནང་ལོགས་ལ་ཅིག་གོ་གཟུགས་པོ་གི་ད་ཐོག་ནས་སྨན་དང་ད་དེ་འདྲས་ཐོག་ནས་ཡང་དཀའ་ངལ་རེད་བ་དེ་འདྲ་བྱེད་མི་སྲིད་པ་གང་མ་རེད་བ་ཨོ་དེ་འདྲས་ཀྱིས་མ་གཏོགས་གཞན། དེ་འདྲས་ཀྱིས་ངས་མཐོང་གི་འདུག་ད་ཁོ་རང་ཚོ་འཕེལ་རྒྱས་ལ་ཕན་ཐོགས་ག་འདྲས་འདུག་ཟེར་ན་ད་ཕན་ཐོགས་འདི། ཕྱོགས་གཉིས་ཆ་གི། ད་ད་དེ་ན་ཡོད་དུས་ང་རང་ཚོ་དེ་ཡོད་པའི་སློབ་ཕྲུག་ཚོ་ཡིན་ནའི་རེད། ཡང་རྒན་ལགས་ཚོ་ཡིན་ནའི་རེད་ཡང་ཁོ་རང་ཚོ་ཕ་མ་ཚོ་སྤུན་ཉེ་འདི་ཚོ་ཁྱད་ཆེ་ཤོས་འདི་ད་གནས་སྟངས་འདྲ་མི་འདྲ་ཅིག་ལ་རེད་ཤག་ཕན་ཐོགས་འདི་ཡོང་ས་འདི་ནང་ད་སོ་སོ་གི་ཁྱིམ་རེ་རེ་གི་ཕ་མ་གྱི་ད་ཁོ་རང་ཚོ་གིས་ནམ་རྒྱུན་ནས་འཚར་ལོངས་ག་འདྲས་བྱེད་ཀྱི་ཡོད་མེད་དང་བསླབ་བྱ་ག་རེ་སྐྱོན་གྱི་ཡོད་མེད་དང། བསླབ་གྲྭར་འགྲོ་སར་ནམ་རྒྱུན་ཁོ་རང་ནས་ཁོ་རང་གི Resilience ཅིག་ཡོད་རེད་པ་ད་སོར་ཆུད་ཀྱི་ནུས་པ་དེ་ག་ཚོད་ཡོད་མེད་དང། ཡང་དེ་མ་ཟད་ཁོ་རང་ཚོ་གིས་དེ་གཅིག་ཨོ་དེ་དེ་རག་ལས་ཀྱི་མེད་ན་བསམ་གྱི་འདུག་ཕན་ཐོགས་དེ། རྒྱ་ཆེ་ས་ད་སྤྱི་བཏང་གི་བོད་ཡིག་བསླབ་པ་དེ་སྐད་ཡིག་དག་ལ་ལམ་སང་ཅིག་ཁོ་རང་གི་ག་རེ་ཟེར་དེ།

ཁོ་ཚོ་གང་འདྲ་དབྱིན་ཇི་ལས་བདེ་འདི་འདུག་ཨ་འདིའི་སྒང་ལ་གལ་ཆེ་ཤོས་དེ་ག་རེ་རེད་ཟེར་ན་ཁྱིམ་ཚང་ལ་དེ་བྱས་དེ་བྱས་ཨ་ནི Experiential Learning ད་སོ་སོའི་དངོས་གནས་ཁོ་རང་ཚོར་བ་དང་མྱོང་བའི་ཐོག་ནས་ནམ་རྒྱུན་ཡིན་ན་ཅིག་ཅིག་མ་ཟེར་ཞེས་པའི་གོ་སྐྱོ་པོ་ཅིག་ལོ་དེ་རིང་དངོས་གནས་ཡིན་དུས་སོ་སོ་ཨ་ཙི་སོ་སོ་ལ་སྐྱོ་པོ་དེ་འདྲས་ཅིག་བོད་པ་ཅིག་པ་ཡིན་ན་སྐྱོ་པོ་དེ་འདྲས་འདུག་ཨ་ནི་དེ་ཡིན་དུས་ཁོ་རང་ཚོ་གཉིས་ད་བྱས་ན་ཨ་ཁོ་ཚོ་སྙན་མ་ང་གོ་སོང་དེ། འདི་འདྲས་བྱས་བྱས་མི་མང་ལ་གསུང་གི་འདུག་ཨ་ནི་ད་བསླབ་གྲྭ་ཐོན་ཚར་བ་ཡིན་པས་ནས་གཞུག་མ་འདི་ཁོ་རང་ཚོ་ཕར་འབྲེལ་བ་དེ་ཡོད་པ་མུ་མཐུད་ནས་ཨ་སྤུ་གུ་དེ་འདི་ལ་རོགས་པ་བྱེད་ཡ་ལ་སོགས་པ་དེ་འདྲས་དང་དེ་འདྲས་འདུག་ཟེར་གྱི་འདུག་ཨ་ནི་གཅིག་ནས་ནང་ལ་ཡིན་པའི་ཕྱིས་སུ་གོ་དུས་ཚེ་པ་ནང་ལ་ཡིན་པས་ནས་དེ་འདྲ་ཕ་མ་དེ་འདྲས་ནས་གོ་གི་འདུག་པ་ནང་ལ་ཕར་ཕྱིན་བྱས་བྱས་ཨ་བོད་སྐད་སྐྱོན་ཡ་དང་འདུ་འཛོམས་ལ་མ་ང་ཡོད་ཡོད་ཀྱོག་དེ་འདྲས་ཨ་འདི་ནས་ལྷ་ཁང་དང་དེ་ཚོ་ལ་ཕར་ཁྲིད་འགྲོ་དུས་ཚེ་པ་ཡ་གང་འདྲ་མཐོང་རྒྱ་ཆེ་རུ་འགྲོ་ཡ་ཅིག་དང་ཨ་ཤི་ཤི་བོད་པ་ཡིན་པའི་ཤ་ཚ་དེ་འདི་མཛད་གནང་རོགས་ལགས་ནི་གཅིག་གི་ད་སློབ་ཁྲིད་བྱེད་མཁན་ལ་དགེ་རྒན་ལ་རག་ལས་ཡོད་རེད་མཛད་རིམ་ལ་རག་ལས་ཡོད་རེད་པ་མི་ཨ་འདི་གཅིག་ག་སློབ་ཕྲུག་སོ་སོ་སོ་སོ་རེད་ཤག་ཅག་སྤྱིར་བཏང་དེ་ཕར་རྒྱ་ཆེ་སར་ཕེབས་ན་ཕན་ཐོགས་ཆེན་པོ་རང་ཅིག་ད་དེ་དེ་ངའི་ཚོགས་ལས་ཡིན་པ་ཡིན་ནའི་ཕན་ཐོགས་ཅིག་ཡོད་པ་ཅིག་ག་རེ་ཡིན་ཟེར་ན་སྐྱོན་ཡོད་སྲིད་པ་རེད་པ་ག་རེ་ཡིན་ཟེར་ན་འདི་ང་རང་གིས་ཐེ་ཚོམ་མི་དེ་ངོ་མས་ད་མཐོང་མ་སོང་སྟེ་སྤུ་གུ་ཚོ

འདི་རེད་ཤག་ད་རྒྱ་ཆེན་པོའི་ཐོག་ནས་ད་དེ་འདྲས་ད་ལྟ་ཞུ་ཐུབ་མ་རེད་པ་ཨ་ནི་ད་ལྟ་མེད་པ་ཡིན་ན་ཆུང་འགྱུར་བ་ཐེབས་འགྲོ་བས་ད་དེ་འདྲས་ཡིན་དུས་བསམ་པ་ཡང་གང་ལྟར་ཁོ་རང་གི་སེམས་པའི་ནང་ལོགས་ལྷན་སྐྱེས་སུ་ཡོད་པའི་གྱི་ད་སྙིང་རྗེ་རེད་དེ་ཚོ་ཐོག་ནས་སྦྱང་དགོས་རེད་པ་སྙིང་རྗེ་ད་གོང་ས་མཆོག་གི་བཀའ་སློབ་ཕེབས་ཡོད་པ་ཅན་ཨ་ནི་དེ་ཚོ་སྦྱང་དུས་གང་ལྟར་ཅིག་བག་ཆགས་ཡག་པོ་ཅིག་བཞག་གི་ཡོད་ས་རེད་ལགས་ལགས། ལོ་ལོ་སེ། ཨ་ནེ་ཨ་དངོས་གྲུབ་ཚེ་རིང་ལགས་ཨ་ནེ་ང་ཚོ་གཉིས་ཀྱི་ད་གོང་དུ་བཀའ་འདྲི་མ་ཞུས་པ་དེ་འདྲས་ཡང་གསུང་ཡ་དེ་འདྲས་དམིགས་བསལ་ཡོད་ན། ཨ་ལས་ད་ངས་ད་ལྟ་འདི་ཅིག་ང་ཞུ་བ་བསམ་སོང། ད་ནི་ང་ཚོས་ད་ད་ནི་ང་དམ་བཅའི་ཤན། འགན་འཛིན་གྱི་ད་ལས་ཀ་འདི་བྱས་བྱས་སྤྱི་ཟླ་ལྔ་པའི་ཚེས་གཉིས་ནས་ནི་ངས་ལས་ཀ་འགོ་བཙུགས་པ་རེད། དེ་ནས་དེ་ད་ང་ཐེངས་དང་པོ་ཕྱག་ཕེབས་ཀྱི་ད་ད་འདུག་ཟེར་བཙུགས་བྱས་བྱས་ད་ལོ་ཏོག་དབྱིབས་ན་ཚ་འདི་ཕར་ཕུད་བྱས་ལོ་གཉིས་འདི་ཕར་ཕུད་ནས་ད་ལོ་བཅུ།

སྐབས་དེའི་འཆར་གཞི་ཅིག་བཏིངས་པ་ཡིན། འདི་ནས་ད་ལོ་ཡག་པོ་བྱུང་མ་སོང་དཔེར་ན། ང་ཚོས་དེ་གོ་བསྡུར་བྱས་པ་ཡིན། ང་རང་གིས་ད་ཆོས་གྲོགས་རྣམ་པ་ལ་ངས་དེ་ཞུས་པ་ཡིན། ད་ལྟ་ལས་ཀ་བྱེད་མཁན་ང་དང་སི། ཚོགས་ཆུང་ཅིག་ཡོད་རེད་ད་རྒན་ལགས་རྣམ་པ་དང་ང་ཚོ་ངོས་རང་ཚོ་ལའི་འདི་ངས་ཞུས་པ་ཡིན། དྲུང་ཡིག་ལའི་ཞུས་པ་ཡིན། དེ་ང་ཚོའི Form འདི་གལ་ཆེན་པོ་ཡིན་ས་རེད། ཅིག་མ་ཡོང་སྔོན་ནས Form ཤོག་གཏོང་ཡ་ཅིག་ངས་ཅིག Google Form ཅིག་ངས་བཟོས་པ་རེད་དེ་ཕྱིར་ཁོས་དྲི་བ་བཅུ་བཅུ་དྲུག་རེ་བཅུ་བདུན་རེ་གང་དེ་འདྲས་ཅིག་དག་ཅིག་ངས་བཏང་བ་རེད་ད་ཅིག་ཏག་ཏག་ཅིག་སླེབས་ཐུབ་ཡོད་ས་མ་རེད་ག་ཤེད་ཀྱང་ཅིག་དེ་འདྲས་ཅིག་ཅིག་འདི་འདི་ཡར་རྒྱས་ཅིག་བཏང་དགོས་ཀྱི་ཡོད་དེ་ཡིན་ཨ་ངས་འབུལ་འབུལ་ཞུ་འོས་དེ་གཙོ་བོ་དེ་ཡིན། འདིའི་ནང་ལོགས་ལ་ང་ཚོས Form ཤོག་ཅིག་ང་ཚོས་ཀྱིས་ཁོས་ད་དཔེར་ན་སྤྱི་ཟླ་དང་པོ་གཉིས་པ་ག་དུས་ནས་ད་དེ་ཅིག་ལྟ་བུ་རེད་པ་དེ་སྔ་སང་ས་ནས་ཅིག་ཁོས་འདི་འདི་ཕར་བཏང་བྱས་བྱས་ཨ་ནི་སྦྱིན་བདག་ཞི་བ། དེ་འདྲས་བྱས་ན་རག་ཐུབ་ན། འདིའི་ནང་ལོགས་ལ་ད་དྲི་བ་སྤེལ་ན་དེ་འདྲས་འདྲ་པོ། སློབ་ཕྲུག་ཁོ་རང་ཚོ་ལ་ག་རེ་ལ་དབྱིངས་ཡོད་མེད། ཨ་ནི་གཅིག་ཡོད་རུང་གཟུགས་གཞོགས་རིང་ལ་ག་རེ་ལ་དབྱིངས་ཡོད་མེད། ཨ་འདིའི་ན་གཟུགས་པོའི་ནང་ལོགས་དང་ན་ཚ་དང་དེ་འདྲས་ག་རེ་ག་རེ། གཅིག་ཡོང་གི་རེད་ཨ་ལོ་གཅིག་དང་དེ་འདྲས་ཡོང་གི་རེད་བ་གཅིག་ཡང་དེ་འདྲས་ག་རེ་ཡིན་མེད་དང། ཡང་འདི་མེད་པའི་ཀྱི་ཨ་ནི་གཅིག་བོད་ཡིག་གི་གནས་ཚད་དང་དེ་ཚོའི་ཐོག་ནས་ཡང་གཅིག་གོ། ག་ཚོད་ཟིན་གྱི་མེད། དེ་ཚོ་ཚང་མ་ཅིག་ཧ་གོ་ན་ཡོང་གི་ཡིན་ཡོང་གི་མེད་སྔ་ས་སྔ་ས་ནས་བརྟན་པོ་ཅིག་དང་གསལ་པོ་ཅིག་ཡོད་པ་ཡིན་ན་ག་ཚོད་ཞུགས་ཀྱི་མིན་ད་དེ་ཚོ་ཚང་མ་ཅིག་ཡང་སྔ་ས་སྔ་ས་ནས་ཧ་གོ་བ་ཡིན་ན་གཟུགས་པོའི་འཕྲོད་བསྟེན་རེད་སོ་སོའི་དབྱིངས་རེད། ཕ་མ་རང་གི་བརྩེ་བ་མེད་པའི་ཐོག་ནས་ཨ་དེ་འདྲས་ཅིག་འགྱངས་ཚེ་ང་ཚོ་ལ་རག་བ་ཡིན་ན་ཨ་ནི་དེ་ནས་དེ་དཔྱད་ཞིབ་གཏིང་བྱེད་བྱེད་བྱེད་བྱེད་དཔྱད་ཞིབ་གཏིང་བྱེད་ཨ་ནི་འཛིན་གྲྭ་འདི་གར་སུ་དགོས་འདུག་དགེ་རྒན་འདི་ད་མ་འོངས་འདི་ང་ཚོས་ཀྱི་ཨ་ནི་ཡག་པོ་ཡོང་ས་རེད། དེ་ལ་དོན་གཅོད་ནི་ད་ལྟ་དཔེར་ན་ཆ་བཞག་པ་ན་ཨ་རི་དང་ད་ལྟ་ཁེ་ན་ཏྲ་ལྟ་བུ་བྱེད་པ་ལ་དོན་གཅོད་ནས་གནང་གི་ཡོད་ས་ན་གཞན་དག་དེ་ག་འདྲ་སུ་ལ་བྱེད་དགོས་ན་འདི་ང་ཚོ་གཞུག་གུ་འབྲེལ་བ་བྱེད་ཀྱི་བྱེད་ཀྱི་བྱེད་ཀྱི་ཡིན་གང་ཟེར་ན་དཔེར་ན་བེལ་ཇེམ་ཡོད་ར་ཧྥ་རན་སི་ར་སུའི་ཙེ་ལན་ར་དེ་འདི་ག་ལྟ་སུ་ལ་འབྲེལ་བ་བྱེད་ས་ཅིག་ཕྱི་རྒྱལ་ནས་འབྲེལ་བ་བྱེད་ས་ཞིག་ཡོད་ན་འདི་ཕོམ་ཤོག་འདི་ཚང་མ་སུ་ཕྱི་རྒྱལ་ཡིན་ན་འདི་གི་གྱང་ཁ་བྱང་ཅིག་ང་ཚོ་ལ་བསྐུར་ད་ལྟ་དྲུང་ཡིག་ལ་ཡོད་ར་བ་ཕ་ཀུ་རེ་ད་དྲ་རྒྱ་བརྒྱུད་ཅིག་བསྐུར་གི་ན་ག་འདི་ནས་ཅིག་ང་ཚོས་ཅིག་བཟོས་ཅིག་འདི་ཅིག་ཡག་པོ་ཅིག་བཟོས་ཐུབ་ན་ང་ཚོ་གི་ཨ་ནི་གཞུག་མ་མ་འོངས་པའི་ཚགས་ཚུད་པོ་ཞིབ་པོ་ཅིག་ཡོང་ས་རེད་ངས་བསམ་བསམ་ནས་བསྡད་ཀྱི་ཡིན་ད་འདི་ཡི་ད་འདི།